གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་འདི་ཡིན། ལས་རིམ་འདིའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་འདི་གའི་གསར་འགོད་པ་ཀུན་བཟང་བསྟན་འཛིན་ལགས་ལྷན་དུ་ལོ་རབས་བརྒྱད་ཅུ་པའི་ནང་མཚོ་ལྷོ་ཁུལ་གསེར་ཆེན་རྫོང་གི་འབྲོག་པ་ཚོ་ལ་རྒྱ་ནག་གཞུང་ནས་དཔྱ་ཁྲལ་འདྲ་མིན་བརྒྱབ་པའི་སྐོར་ལ་བགྲོ་གླེང་ཞུ་གི་ཡིན། ཁྱིམ་ཚང་གཅིག་གི་ལུག་སུམ་ཅུ་ཕལ་ཆེར་བཞི་བཅུ་ཡར་མར་དེ་མོ་སྟེར་དགོས་ཀྱི་འདུག་མང་ཚོགས་ཀྱི་འཚོ་བ་དེ་ད་ཧ་ལས་པ་སྐྱོ་བོ་རེད། བོད་ཀྱི་ས་ཁུལ་མང་པོ་ཞིག་དང་འདྲ་བར་མཚོ་སྔོན་ཞིང་ཆེན་གྱི་མཚོ་ལྷོ་ཁུལ་གསེར་ཆེན་རྫོང་གི་འབྲོག་པ་ཚོའི་ཐོག་ལ་ལོ་རབས་བརྒྱད་ཅུ་པའི་ནང་དུ་རྒྱ་ནག་གཞུང་ནས་དཔྱ་ཁྲལ་འདྲ་མིན་མང་པོ་ཞིག་བརྒྱབ་པ་དང། ཐ་ན་སློབ་ཕྲུག་ཚོས་ཀྱང་ལོ་རེར་རུས་པའི་ཁྲལ་ཟེར་བ་ཞིག་སྤྲོད་དགོས་ཀྱི་ཡོད་པའི་སྐོར་ལ་ཀུན་བཟང་བསྟན་འཛིན་ལགས་ནས་དྲན་གསོ་གནང་གི་འདུག། ད་ང་ལོ་ཆུང་ཆུང་རེད་ཕལ་ཆེར་ང་ལོ་དྲུག་བདུན་དེ་འདྲ་ཞིག་མིན་འགྲོ་ད་དེ་དུས་ན་བོད་ས་རྒྱ་ནག་གི་ལག་ཏུ་ཤོར་ད་བོད་ནང་ལ་ཆོས་སྒོ་ཚང་མ་བརྒྱབ་ནས་ལོ་མང་པོ་འགོར་ཚར་ཡིན་ན་ད་ང་རང་གི་གསལ་བོ་ཅིག་ཅིག་དྲན་འདུག་སྐབས་དེ་དུས་ད་ཆོས་སྒོ་དེ་ཚུར་ར་ཕྱེས་ནས་དེ་ནས་ཅིག་དགོན་པ་ད་དེ་ཚང་མ་ཅིག་བསྐྱར་དུ་བཞེངས་ཆོག་ཡ་གི་སྐབས་དེ་མོ་ཟིག་རེད།

སོང་སྤྲད་དགོས་ནོ་ཟིག་རེད། དེ་ནས་ད་སྡེ་བ་དེ་ནང་གི་ད་ཅིག་ཁྱིམ་ཚང་ཁྱིམ་ཚང་ལ་དེ་གའི་ཟོག་ལུག་དེ་ཚང་མ་རུག་རུག་བྱས་ནས་དེ་གའི་ད་ཡར་ཁྱེར་རེ་འགྲོ་དགོས་འདུག་དེ་ཡིན་ན་ད་གུས་ཞུ་ལབ་ཡ་དེ་ད་ད་ང་རང་གི་དྲན་ཚོད་ལ་ད་ཁྱིམ་ཚང་གཅིག་གི་ལུག་ཉི་ཤུ་རྩ་ལྔ་སུམ་ཅུ། སུམ་ཅུ་ཕལ་ཆེར་བཞི་བཅུ་ཡར་མར་དེ་མོ་སྟེར་དགོས་གི་ད་ད་ད། ཁྱུ་ཡི་ནང་ལ་ཁྱུ་ཙི་གེ་ཟིག་ཅིག་ག་ཇི་མུ་ཅང་གུ་དར་ལོ་རེ་རེ་བཞིན་ཕལ་ཆེར་འདི་གི་ད། ངུ་ལ་པ་ནང་སེ་གུ་ར་ད་ཅིག་སོ་སོ་གི་སེམས་ལ་དྲན་ཚོད་བྱས་ན་ཅིག་སྟོན་ཁ་གི་སྐབས་དེ་མོ་ཟིག་ད་ཡིན་ད། དེ་མོ་ཟིག་གི་སྐབས་སྟོན་མཇུག་དེ་མོ་ཟིག་དགུན་མ་ཐོན་གོང་གི་བར་དེ་མོ་ཟིག་ད་དེ།

སྤྲད་ཀྱི་འདུག་ད་ལྟ་མང་པོ་ཟིག་སྤྲད་དགོས་ཀྱི་མི་འདུག་ཁྱིམ་ཚང་རེ་གི་ད་ལུག་གཅིག་རེ་གཉིས་རེ་དེ་མོ་རེ་མ་གཏོགས་སྤྲད་དགོས་མི་འདུག་ཡིན་ན་ཡང་ད་ལྟ་ཚང་མ་ལུག་དེ་ཚང་མ་སྐྲ་བཏགས་ན་ད་དུ་དེ་ནས་ད་དུ་གི་ད་ལྟ་གི་རྫོང་ཐོག་ད་ད་ལྟ་གི་དེ་དུ་གི་འགྲོ་གི་འདུག་ད་ལྟ་འདི་གི་ད་ལྟ་བསམ་བློ་བཏང་ན་དཔེ་གསལ་བོ་དྲན་གྱི་འདུག་ད་དེ་འདྲ་བྱས་ནས་ད་ང་ལོ་ཕལ་ཆེར

གནས་ཚུལ་དེ་ཚོ་ཚར་བའི་རྗེས་ཀྱི་གནས་ཚུལ་དེ་ཚོ་ཤེས་བར་དེ་ཡིན་ནའི་ལས་དང་ལོ་རབས་བརྒྱད་ཅུ་པའི་ནང་ཁྱེད་རང་ཕ་ཡུལ་འབྲོག་པའི་ཁུལ་ཡིན་ན་གཞུང་ལ་དཔྱ་ཁྲལ་རྒྱབ་དགོས་ཡག་གི་གནས་སྟངས་ཤུགས་ཆེན་པོ་ཡོད་ས་རེད་ཡིན་ནའི་དེ་དུས་འབྲོག་པའི་འཚོ་བ་དེ་ག་འདྲ་ཆགས་བསྡད་པ་རེད་དཔྱ་ཁྲལ་རྒྱབ་ཐུབ་ཡག་གི་གནས་སྟངས་དེ་འདྲ་ཡོད་རེད། སྤྱིར་བཏང་རྩ་བའི་ཆ་ནས་དེ་ནི་མང་ཚོགས་ཀྱི་འཚོ་བ་དེ་ད་ཧ་ལས་པ་སྐྱོ་བོ་རེད་ད་ཅིག

ད་མང་ཆེ་བ་གཅིག་ཤ་ད་ད་མར་ད་རྩམ་པ་ད་དུ་མོ་རེད་དེ་ཡིན་ན་ལ་གཅིག་གཅིག་ནས་ཉོ་རྒྱུ་འདྲ་དེ་ནི་མ་རེད་ད་གཅིག་ཁྱིམ་ཚང་སོ་སོ་གི་འཐག་གི་ད་ལས་དུ་གི་ད་ལས་ཆི་ཟེར་དགོས་ན་ད་གཅིག་དུ་གི་སི་ད་ལས་འགྲོ་དགོས་ན་དུ་མོ་ཟེར་དེ་ནི་ད་མང་ཚོགས་གཅིག་རྒྱབ་བ་གོན་རྒྱུ་གི་རིགས་ན་ལ་ད་མང་ཆེ་བ་བཟོ་ད་འོ་ལ། ད་ཅིག་རྩག་པ་གི་རིགས་དང་རྩག་པ་གི་རིགས་དང་དེ་འདྲ་གོན་ཡ་མ་གཏོགས་ཅིག་རྒྱ་ལྭ་རྒྱ་ཆས་གི་རིགས་གོན་འགྲོ་གི་ད་ཧ་ཅང་ཉུང་ཉུང་རེད་ད་རྒྱ་ཆས་གི་རིགས་ཟིག་ཅིག་དུ་མོ་གསར་བ་རེ་གོན་ནས་འགྲོ་ནི་ཡོད་ན་ད་དུ་ད་ཡ་མཚན་ཟིག་རྩིས་ད་ཨ་ཨོ་ད་དེའི་བ་གི་ད་ཅིག་རྐང་སྣམ་ཙ་ཟིག་གོན་འགྱོ་གི་སྟོད་ཐུང་ཙ་ཟིག་གོན་ནས་འགྲོ་གི་འདུག་ལ་ཡ་ཅིག་དུ་གི་ཤ་གོན་ནི་དུ་མོ་ཟིག་ད་ཅི་དང་རྩ་བའི་ཆ་ནས་དེ་དུས་ད་ང་ལོ་ཆུང་ཆུང་ཧ་ལས་བ་རེད་ད་ཅི་ཐང་པ་ཅིག་ཅིག་ཅིག་གཉིས་ཀི་དུམ་མོ་ཟིག་རེད། ད་ཐོག་མ་རྒྱ་མི་ནས་ས་སྤྱི་དང་མཉམ་ལས་ལ་བསྒྱུར་ཡག་ད་ད་དེ་འདྲའི་ཆབ་སྲིད་ཀྱི་ལས་འགུལ་མང་པོ་ཅིག་བྱུང་དུས་འབྲོག་པ་ཡིན་ནས་འབྲོག་པའི་འཚོ་བ་ལ་ལོངས་སྤྱོད་ཁག་པའི་དཀའ་ངལ་མང་པོ་ཅིག་འཕྲད་ཡོད་རེད་པ་འདིའི་སྐོར་ལ་རྒན་གྲས་ཚོས་ག་རེ་ག་རེ་གསུང་གི་འདུག། ད་ང་ཚོའི་སྡེ་བ་དེ་མཚོན་ན་ད་ད་ལྟ་ཡོངས་གྲགས་སུ་ཅིག་ད་བླ་མ་སྐད་གྲགས་ཅན་ཟེར་ན་འདྲ་ཅིག་ད་ད་ལྟ་གི་འདི་ཨ་རིག་དགེ་བཤེས་ཆེན་མོ་བྱམས་པ་དགེ་ལེགས་རྒྱལ་མཚན་ཟེར་ཡ། དེ་འདྲ་གི་བླ་མ་ཆེན་པོ་ཟིག་ད་ནང་དེ་ནས། ད་ངོ་མ་ངོ་མ་གི་ལོ་རྒྱུས་སྒང་ནས་དེ་གའི་བླ་མ་ཆེན་པོ་ཟིག་དེ་བྱོན་ནས་སྐུ་གཤེགས་དེ་ནས་ད་ཁིར་ཚང་གི་སྐུ་གདུང་དེ་ད་དེ་ནས་ཅིག་དགོན་པ། ལྷ་ཁང་ཟིག་ལྷ་ཁང་ཟེར་དགོས་ད་ཅིག་འདུ་ཁང་ཆུང་ཆུང་ཟིག་ལས་དེའི་ནང་ད་སྐུ་གདུང་དེ་དམར་གདུང་ལས་དེ་གའི་བཞེངས་བཞག་ནི་རེད་དེ་གཅིག་རེད། དེ་གི་དེའི་འདབས་དེ་ལ་ད་ངི་ཆོའི་དགོན་པ།

ད་ལྟ་ཡི་དི་ཏི་གི་ལོ་ལོན་ཚོའི་ཁ་བརྡ་ཡིན་ན་འདི་དགོན་པ་གི་འདུ་ཁང་གི་ཁུ་རུ་ཀ་གཅིག་ཅིག་གཅིག་གི་ཁུ་རུ་ཉིག་ཉིག་ཉིག་གི་ཁུ་རུ་ཟི་ཏི་གི་འགྲེལ་བཤད་བཞག་ད་ལྟ་ཆི་ཟི་གི་མ་ཉི་ནི་ཟི་ན་ད་སྔོན་མ་ཏི་གི་ད་རིག་གནས་གསར་བརྗེ་ཡོང་རིག་ན་ད་ད་རྒྱ་ནག་ཡར་ཡོང་ད་ལི་ཁྱེར་རོང་ད་ཚང་མ་བཤིག་བཏང་ཡི་ད་ཚང་མ་ཏི་གི་གཏོར་བཏང་ནི་རེ་ཟི་ད་ལི་ཏི་གི་བཤད་གི་ད་ཡིན་ན་ད་གཅིག་ད་སྐབས་དེ་དུས་ད་ང་ཚོས་གཅིག་གསལ་བོ་ཟིག་མི་དྲན་གི་མ་གཏོགས་སྐབས་དེ་དུས་ཏི་གི་ལོ་ལོན་ཚོའི་ཏི་གི་ཁ་བརྡ་ཡི་གོ་ད་དགོན་པ་ནང་ན་གཅིག་ནང་བསྟན།

ད་ངོ་མ་དགོན་པ་ད་སེ་ཀྱི་ལྷ་ཁང་འདུ་ཁང་འདི་དེ་ཚང་མ་བཤིག་གི་གཏོར་རི་དུག་དང་དེའི་ཤུལ་དུ་ད་ད་པའི་གསར་བ་གསར་རྐྱང་ལས་ཀྱང་ཅིག་ར་ཅིག་ལས་པས་ད་དུ་མོ་ད་མང་གི་དུ་མོ་ད་ངེས་སེ་རིག་ད་དུ་ད་བ་གི་ད་ད་ད་ད་ནས་སྐུ་ཚེ་ན་འགྱུར་བ་ཆེན་པོ་ཐེབས་པའི་མི་ཞིག་མ་གཏོགས་ངོ་མ་ཡིན་ན་ད་དུ་མོ་ད་དཔེ་མང་རིག་ད་ཡིན། ཁྱེད་ཀྱིས་གོང་ལ་ཡང་དཔྱ་ཁྲལ་གྱི་སྐོར་ལ་ཡང་འགྲེལ་བཤད་གནང་པའི་སྐབས་སུ་ཡང། དམིགས་བསལ་ད་སྡེ་བའི་སློབ་གྲྭ་ཚོའི་ནང་ལོགས་ལ་ཡང་ལོ་རེ་ལ་ཡང་རུས་པའི་ཁྲལ་ཟེར་ཅིག་སྤྲད་དགོས་ཀྱི་ཡོད་རེད་གསུངས་འདུག་འདི་ག་རེ་རེད། ད་ལྟ་འདི་རེད་ང་ཚོ་ཆུང་ཆུང་དུས་ན་སྡེ་བ་ནང་གི་སློབ་གྲྭ་ནང་འགྲོ་གི་ནི་རེད། སྡེ་བ་ནང་ད་དེང་སང་བྱ་རྡོ་སློབ་གྲྭ་ཟེར་གི་དེའི་སློབ་གྲྭ་སོང་ད་ལི། ད་ལོ་ཕལ་ཆེར་དྲུག་བདུན་ནས་ད་དེའི་སློབ་གྲྭ་ནང་འགྲོ་གི་ནི་སློབ་གྲྭ་ནང་སོང་ན་ད། ལོ་རེ་རེ་གི་དགུན་ཁ་སློབ་གྲྭ་དགུན་གནང་གཏང་དགོས་དུས་ན་ད་སློབ་གྲྭ་དུ་མོ་ཁྲལ་ཟིག་འཇལ་དགོས།

ད་ལྟ་ཚང་མ་དུག་སྤྲད་དགོས་སྤྲད་བཏང་ན་ད་ལྟའི་རི་ཁོག་ཏུ་ཟོག་ད་སློབ་གྲྭ་གི་ར་སྐོར་ནང་བརྩིགས་བཏང་ན་ད་ད་རྩྭ་རའི་རྩྭ་རའི་ལས་བརྩིགས་བཏང་ན་ཕ་ཁྱེར་རྩྭ་རའི་ཨ་ཀ་ཀ་ལྔ་བཅུ་དྲུག་ཅུ་བདུན་ཅུ་དེ་མོ་རེ་ད་ཡོད་གི། དེ་ཡོད་སྟངས་ན་དེ་ནས་ད་ད་རླངས་འཁོར་ཆེན་པོ་ཟིག་ཡང་དེ་ན་བརྩིགས་ད་དྲི་ལེ་མི་འགྲོ་ད་གང་ཟིག་ག་དྲི་ལེ་འགྲོ་གི་ནི་མི་ཤེས་ད་དེ་དེ་ད་སོ་སོ་བྱ་ཡུལ་ཆུང་ཆུང་རེད། ཡིན་ན་ཡང་ད་སློབ་གྲྭ་ནི་ད་འཛིན་རིམ་ལྔ་བ་བར་དུ་ཡོད་ནི་རེད་དེ་བཅའ་སྡོད་སློབ་གྲྭ་ནང་ནི་བོད་ཡིག་ཡོད་ནི་རེད་རྒྱ་ཡིག་ཡོད་ནི་རེད། ད་རྩིས་རིག་དར་ཞིག་གི་ནང་དེ་དེ་དབྱིན་ཡིག་དར་ཞིག་གི་དེ་མོ་ད་ད་ཡོད་ནི་མ་རེད་ད་བོད་ཡིག་དང་རྒྱ་ཡིག་རེད་དེའི་ནང་གི་ལ་ད་རུང་མང་ཆེ་བ་ཟིག་བོད་ཡིག་རེད་ད་དེ་དེའི་ངུ་ཟོ་ཆུང་ཆུང་དུས་ད་རྗེས་ལ་ད་རྒྱ་ཡིག་དར་ཟིག་གི་ཤུགས་ཆེན་པོ་དར་སོང་མ་གཏོགས་ད་རེད་ད་དེ་ན་ད་ལོ་རེ་རེ་བཞིན་རིག་སྐོག་གི་ཁྲལ་འཇལ་ཡ་དེ་ད་ཡིན་གཅིག་མིན་གཅིག་འཇལ་དགོས་གི་འདུག་དེ་གཅིག་ད་དེ་ལས་སྟོན་ཀ་གི་ད་འདི་གི་ནང་སྟོན་ཁ་ཐོན་སོང་ན་དེ་ནས་དེ་དགེ་རྒན་གིས་མ་ར་བཅད་བཞག་ད་ལས་ད་རི་ཀོ་ཀོ་ཆ་ཉི་མ་གསུམ་གི་ནང་བསྡུ་གི་ཁྱེར་ར་ཤོག་ཟེར་ན་དེ་ནས་ད་སོ་སོ་གི་ཕ་མ་ད་སྲིད་ཀྱི་ཚང་མ་ཡར་རྒྱུག་མར་རྒྱུག་ད་ཅིག་རི་མགོ་རང་ཐོང་ད་ལུང་པ་རང་ཐོང་དུ་འགྲིག་སོང་ད་ལས་ཅིག་དུ་འགྲིག་གི་རི་ཁོག་དུ་ཚང་མ་བསྒྲིགས་ནས་ཁྱེད་རང་ད་ལས་དུ་གས་སྤྲད་དགོས་གི་ད་དུ་སྤྲད་དགོས་ལུང་རྒྱུ་མཚན་ཆི་ཟིག་འདུག་དུ་འགྲིག་ད་མི་ཤེས་ད་དུ་གང་ལྟར་སློབ་གྲྭ་ལ་དེ་མོ་གི་ཁྲལ་ཟིག་འཇལ་དགོས་གི། དུས་ཚོད་ཀྱིས་རྐྱེན་པས་དེ་རིང་གི་ལས་རིམ་འདི་ཞུ་མཚམས་དེ་གར་བཞག་གི་ཡིན། ལས་རིམ་རྗེས་མའི་ནང་མུ་མཐུད་དེ་གསན་རོགས་གནང།